ད་ནི་ཡང་འདི་མིག་གི་ཐོག་ནས་ལང་ཏོར་ད་འདི་མིག་གི་ཐ་སྙད་བྷར་ཚ་ར་ཀ་བདའ་ཁ་བདའ་ཡིན་ནི་ཅམ་པོ་ཏི་དྲི་བ་ཡི་ཡ་ར་དྲི་བ་ཡང་གནང་གི་མེད་སྟབས་མ་རེད་བསམ་བསམ་ནི་ཐ་ཀ་ནི་ཡ་ར་དྲི་བ་ཡིན་ན་གཅིག་གི་གཅིག་ལ་དེ་རིང་རིམ་པས་རིམ་པས་བརྡར་ཤ་བྱེད་རྒྱུ་ཡོད་མི་འདུག་ད་གམ་ཉིན་མང་གི་སྤྱི་ནས་ཡིན་ན་སོ་སོའི་བསམ་ཚུལ་དུ་ཐ་ཀ་ནི་ཡ་ར་བཤད་ཚུལ་གྱི་ད་གཅིག་ལ་སྐྱོན་ནི་མ་རེད་ཟེར་ནས་ཡིན་ནའང་ད་དྲི་བ་མིན་ན་མི་སྐྱོན་གི་ད་མདོར་བསྡུས་ན་ཁ་རྩང་ནས་གི་གཅིག་གིས་དེ་རིང་བར་དུ་བཤད་བཤད་རྒྱུའི་ནང་དོན་རྡོག་རྡོག་གི་སི་ར་བསྡུ་བཞག་ཟིག་གི་ཆི་ཟིག་རེད་ཟེར་ན། ང་ཅག་གི་ད་ལོ་ཚོད་རམ་གྲངས་ལྷག་སེམས་འདྲེན་གྱི་ནང་ན་ལོ་ཆུང་ཆུང་ཆུང་ཆུང་ཅན་ཡོད་གི་ད་ལོ་རྒན་པ་ཅན་ཡོད་གི་དེ་ཟིག་གི་སོ་སོ་སོ་སོ་ན་ལྟ་ཀ་ན་ལྷག་གོ་ནི་མི་ཚེ་རིང་ཐུང་ཡོད་རྒྱུ་རེད། ཡིན་ན་ཡང། དེ་གི་དུས་ཚོད་དུ་སོ་སོ་སོ་སོའི་ད་ལོ་གཅིག་མི་མིན་ན་ལོ་བཅུ་མི་མིན་ན་ལོ་ཉི་ཤུ་སུམ་ཅུ་བཞི་བཅུ་སོ་སོའི་ན་དུ་དམ་འཛིན་ཡིན་དོན་ནི་ད་སོ་སོའི་མི་ཚེ་འདི། དོན་དང་ལྡན་པའི་ངང་ནས་སྐྱེལ་རྒྱུ་གལ་ཆེན་པོ་རེད་དུ་བསམ་འདུག།

མྱི་སྒེར་རེ་རེ་ཁྱོན་ནས་དག་ག་གིས་མི་བདག་ཅེ་སྟང་འོག་མི་རིགས་ཟེར་རྒྱུ་དེ་ཧ་ལས་པ་ལས་ཡོད་འོ་ཟེར་ཟེར་གི་དེ་མི་རིགས་ཁྱོན་ནས་ཡོད་ནི་མ་རེད་ཟེར་ན། ད་གི་ང་ཆ་འོ་མི་རིགས་འདི་དང་རབས་ཀི་བར་ཡོད་ན་དང་རབས་ཀི་ཤི་ཡོད་ན་སློབ་སྦྱོང་ཡིན་དེ་ཡར་རྒྱས་སོང་ད་དེ་ཐམས་ཅད་བོ་བཤད་དགོས་བརྒྱ་ཆ་བརྒྱ་ཐམ་པ་རེད། གཞན་དེའི་མི་རིགས་ཆགས་ཀྱི་གནའ་ནས་རྗེས་ཆུ་རིང་ནས་ཧྲུའུ་ཅིན་ནས་རྗེས་ཆུ་རིང་ནས་འོག་གི་བདེན་པའི་རིན་ཐང་དང་བྱམས་བརྩེ་གི་རིན་ཐང་གཙིགས་སུ་འཛིན་རྒྱུའི་ལྟ་བ་དུ་ཧྲུག་ཏུ་གཞིགས་པའི་ཐོག་ནས་དེང་སང་གི་དཔལ་ཡོན་གི་བླ་མ་སྲོང་བཙན་གྱི་དུ་ཤིན་ཏུ་གལ་ཆེན་པོ་ཡིན་རེད་དོ། ཡིན་དང་མིན་གྱི་དུ་ཆ་གི་འགལ་བ་གཙོ་བོ་རྩ་བ་ཉིད་ནས་མ་རེད་འགལ་བ་ལྟག་སྤྲོད་ཁྱོན་ནས་ཡིན་ནི་མ་རེད། དེས་སྲོང་བཙན་གྱི་ཁྱི་སྤྱང་འདྲ་ཟིན་ཡིན་ན་ད་ང་ཅག་གིས་བཤད་བཤད་རྒྱུའི་རྡོག་རྡོག་སེམས་བཟང་བོ་ཡོང་རྒྱུ་དུ་ཆོས་གི་རྩ་བ་རེད། དེ་གའི་ཤེས་རབ་ད་གནས་ལུགས་དུ་ཁས་ལེན་རྒྱུ་དང་བདེན་པ་དུ་ཁས་ལེན་རྒྱུ་དུ་ཆོས་ཀི་སྙིང་བོ་རེད། དེའི་ཚིག་གི་ང་དེ་འདྲ་བའི་ཆོས་ལུགས་ཟེར་ག་དད་པ་བྱས་དུས་ད་སྔ་མི་ཚེ་གི་ནང་སོ་སོའི་ཁྱད་སྟོབས་ཆུང་ཐབས་ཀྱི་བསམ་པ་བཟང་བོ་ཟིག་ཡོད་ཀྱི་ད་ཞིབ་ཆ་ཆེ་ཟིག་གི་ཐོག་ཡིན་ན་བདེན་པ་ཁས་ལེན་གནས་ལུགས་ཁས་ལེན་དྲང་བདེན་ཁས་ལེན་མཁན་ཚོ་ཤེས་རབ་ཡོད་མིན་ཟེར་དུས་ད་ནང་པའི་ཆོས་ཡ་གཞིགས་ནས་དགོས་པ་ཡོད་གསུངས་གི་རེད་དགོས་པ་གཙོ་བོ་གཏན་ནས་ལྟ་དགོས་ནི་ད་ཁ་བསྐོ་ག་ཡིན་ད་མི་འགའ་གི་ཆེད་གཏན་ནས་ལྟ་དགོས་ནི་རེད།

སངས་རྒྱས་དེ་ཆི་ཟིག་རེད་ཟེར་ན་ཁོང་གིས་རྒྱལ་བོའི་ཆབ་སྲིད་དང་མངའ་ཐང་ཡོངས་སུ་རྫོགས་པ་བློས་བཏང་ནས། སྐུ་ཚེའི་སྨད་དུ་ལོ་བཞི་བཅུ་ཞེ་གཉིས་ཚེ་ཁོང་གང་དང་གང་དུ་ཕྱིན་ན་བྱམས་བརྩེ་གི་ཕན་ཡོན་བཤད་ཤེས་རབ་ཀྱི་ཕན་ཡོན་བཤད་ན་ཡ་རབས་བཟང་སྤྱོད་བཤད་དགོས་ནོ་དང་སེམས་བཟང་བོ་བཤད་དགོས་ནོ། དེ་ཏག་ཏག་སངས་རྒྱས་ཀྱི་གསུང་འདི་དགུང་ལོ་བཞི་བཅུ་ཞེ་ལྔ་བོར་སོང་བ་རེད། དེའི་སངས་རྒྱས་ཀྱི་དགུང་ལོ་བཞི་བཅུ་ཞེ་གཉིས་རང་སོང་ནས་གསུང་གི་ལབ་རྒྱུ་འདི་དེ་འོད་ཟེར་དུ་ད་ལྟ་ཡིན་ན་འཛམ་བུ་གླང་འཕྲོ་བོ་ནི་རེད། ད་གམ། སྲིབ་སྐུ་གཉིས་ཐམས་ཅད་ཀྱི་བསམ་པའི་ནང་བྱམས་བརྩེ་ད་བརྩེ་བ་གི་འོད་ཟེར་འཕྲོ་རུང་སོ་སོའི་བསམ་མནོ་ནང་སེམས་བཟང་པོ་ཟིག་གི་འོད་གཏན་ནས་མ་འཕྲོ་དུས་བསྟན་པ་དགུ་ནུབ་ལྟ་བུ་སོང་ནི་རེད་ད་སངས་རྒྱས་ཀྱི་བསྟན་པ་ཟེར་རྒྱུ་དེ་སེམས་ནང་ནུབ་ཚིག་ག་ནུབ་སོང་ནོ་བྱམས་བརྩེ་ད་སེམས་བཟང་པོ་གི་འོད་ཟེར་ནུབ་སོང་ནོ་བསྟན་པ་དགུ་ནུབ་ལྟ་བུ་སོང་ནི་རེད་ཟེར་ནས། དེ་ནས་ད། མ་ཎི་ཟིག་བཏོན་ན་སྐོར་བ་ཟིག་ན་ཆི་ཟིག་ཡིན་ན་འདི་ཐམས་ཅད་ཀྱི་མཐར་ཐུག་གི་དགོས་པ་ཉིད་ཀྱི་སེམས་ཡར་རྒྱས་ལོག་ནི་སེམས་བཟང་པོ་ལོག་རྒྱུ་དེ་ཡིན་པ་དེ་ཐམས་ཅད་ཀྱི་ཧ་གོ་གོ་གི་བསམ་འདུག་གི་ད་དེ་ཙམ་ཙི་ཡིན་ན་ཆོག་གོ་བསམ་གི་ད་ངོ། དེ་རིང་སྟོང་བརྒྱབ་ན་ཉི་མ་ཤིན་ཏུ་ཚ་གི་རེད་ཨ་དེ་ཡིན་སོང་ཙི་གི་ད། བཤད་བསམ་གྱིས་ཕལ་མོ་ཆེ་ཙི་བཤད་ཅི་གི་ད་གི་ད་ད་ནི་བསྐྱར་ཤི་ཡང་བསྐྱར་ཐུབ་ཤི་བསྐྱར་ཐུབ་བཞིན་ནོ། ཨོ་ཡ་དྲི་བ་ཟེར་གི་ཡ།

ཚོགས་པ་ཆེན་པོ་སྟོབས་མྱི་གྲངས་ཤིན་ཏུ་མང་བ་ཟིག་རེད་འདུག་གི་དེ་ཡོངས་ཁྱབ་ཀྱི་གསོ་བའི་འཛིན་གྱི་སྣང་ཚུལ་གྱི་ཐོག་ནས་ང་འདི་རེད་ཟེར་གྱི་གསལ་བོ་བཤད་མི་ཤེས་གི་ད་ངོས་རང་མྱིག་གིས་རིག་ས་གི་དོན་དག་ཆུང་ཆུང་གི་སྟེང་ན་བཤད་རྒྱུ་བཟོ་གི་ད་དེ་ལྟ་ཚུལ་དེ་བསམ་བློ་ཆེན་པོ་བསྐུར་མིན་གང་ཡིན་ཟེར་ན་འདི་ཡི་གི་ཆེད་གི་བོད་གི་སློབ་མ་མང་ཆེ་བ་ཟིག་གི་རིག་གནས་སྦྱངས་ན་འདི་རིག་ཐོན་ཆེ་རང་ཟིག་གི་ད་ལྟ་ཐོབ་སོ་ཐོབ་སོ་ཐོབ་ཚོད་འབྲི་ར་བ་ནི་ཆི་ཟིག་མི་ཤེས་གི་ད།

དེ་ཁ་པར་སྒམ་ཕྲན་བུ་ཕྲན་བུ་ཙམ་ཤོང་ན་སྒོར་མོ་བཞི་བཅུ་ལྔ་བཅུ་རྫིས་པོ་འཇོག་གི་གནད་འགག་ཏག་ཏག་ཐུག་སོང་དུས་ནང་གི་ཁ་པར་ཁྲི་གཅིག་གི་དངུལ་ལུག་གི་གནས་ལུགས་ཆེན་པོ་ཟིག་ཁྱོད་ཚོ་ཧ་གོ་དགོས་ནི་མ་སྤྱིར་བཏང་གི་རྒྱུན་ཤེས་ཏག་ཏག་གི་ཐོག་ནས་དེ་རིགས་ལས་ཀ་ཡོད་གི་ཟེར་ན་ད་རྐྱང་པོ་དེའི་ཐོག་འབད་བརྩོན་བྱེད་རྒྱུའི་བསམ་བློ་ང་ཆོ་བོ་ད་མེད་གི་དེ་སློབ་གྲྭ་ཆེན་པོ་ནས་དགོ་བ་ནས་ན་གཞོན་རྣམས་ཀྱི་དཔེ་དྲངས་དེ་ནི་ང་ཆོ་གི་ཡ་ཧུ་དཱ་པ་དེ་འདི་ཆེན་པོ་གི་ལས་ཀའི་མིང་ཨ་མིག་ལྟོས་ཡིན་ན་སོ་སོའི་མི་རིགས་འདི་ཁྲིམས་མཐུན་ལུགས་མཐུན་གི་སྟེང་གི།

དེ་རིང་སོང་ཙང་གི་སོ་སོའི་བུ་ཕྲུག་དེ་དེང་རབས་ཀྱི་དཔལ་ཡོན་གི་རྫས་ཁྲོད་ནས་དེང་རབས་ཀྱི་སྤྱི་ཚོགས་གི་ནང་ང་གསོས་ཆེས་ན་ཆེན་པོ་ཡི་སོང་ན་བ་ནི་མྱི་ཟིག་བྱེད་ན་འདོད་ན། དེའི་ནང་གི་བསམ་བློ་གི་ནང་གི་ཤེས་ཡོན་གི་གནས་ཚད་ཡར་རྒྱས་གཏང་རྒྱུ་དེ་གལ་ཆེ་རྒྱུ་དོ་སྣང་བྱེད་རྒྱུ་ཤིན་ཏུ་གལ་ཆེན་པོ་རེད་ལྟ་བ་ཟིག་ཡིན།

ཕྱིར་ཉིན་ཟིག་ག་དེའི་ཞིང་བ་ད་སྤྱིར་བཏང་གི་ཞིང་བ་ཕལ་བ་ཟིག་ཡིན་ཟེར་ལས་ཀ་ལས་ནི་ཕྱིར་ར་གཅིག་སོང་དུས་ཁུར་གེ་ཚང་གི་སྒོ་ལ་མ་ཤིང་རྟ་ཟི་ག་ལྕི་གཅིག་ཡག་པ་ཟི་བཞག་དོག་གི་ཨི་ཟི་ག་ད་དེ་དུས་རླངས་འཁོར་མ་དར་རི་སྐབས་ཟི་རེད། ད་གི་ཤིང་རྟ་ཟི་ག་ལྕི་གཅིག་ཟི་བཞག་དུ་དུ་ནང་ནས་སྐུ་དྲག་ཟི་ག་ཧ་ཅང་གི་རྫིག་པོ་དེ་མོ་ཟི་ཐོན་ཁྱེར་ཡོང་ང། ད་གི་ཁ་སང་ཁོའི་ཞི་ལི་སྐྱབས་ནོ་ཁྱོ་ཨེ་ཡིན་ཟི་ནི་རེད། ད་གི་ད་ཁོ་ཡིན་ཟི་དུས་ད་ཁྱོས་ཁོ་ཟི་ཤོད་ད་ཁོས་ཁྱོ་དྲིན་ལན་ཟི་འཇལ་ཆི་ཟི་འཇལ་དགོས་གི་ཨེ་ཐུབ་ཟི་ནི་རེད།

ལྷོ་མི་རབས་སྔགས་ནི་ཁོང་གི་སྐུ་ཚེ་སྟེ། དེ་ལྟ་བུའི་སྐྱེས་བུ་ཆེན་པོ་གྲུབ་མཐའ་ཟིག་གི་སྲོལ་འབྱེད་པའི་ཤིང་རྟ་ལྟ་བུའི་སྐྱེས་བུ་ཆེན་པོ་ཟིག་ཆགས་སོང་ཡིན་ལ། དེའི་གཅིག་གི་གལ་ཏེ་ཆོས་རྗེ་དོན་གྲུབ་རིན་པོ་ཆེའི་དགུང་ལོ་བཅུ་དྲུག་གི་ཐོག་ཁ་ཁོང་སློབ་སྦྱོང་གི་གོ་སྐབས་མ་སྤྲད་ད་རི་ཁྲོད་ནས་དང་ཁོང་གི་ཡོད་ས་ནས་འདུག་རྩིས་བཞག་ན། གཅིག་བྱས་ན་ཉམས་ལེན་པ་ཞིག་ཡོང་ཡོད་ན་ཐང། གཅིག་བྱས་ན་ཆོས་རྗེ་དོན་གྲུབ་རིན་པོ་ཆེའི་སྒེར་རམ་ཚོ་ན་ཁོང་བ་སྐུ་གཡོག་ཞབས་ཕྱི་སྒྲུབ་མཁན་དེ་ཡིན་རྒྱུ་རེད་དེ། དབུས་གཙང་ང་ཕེབས་མེད་ན་རྗེ་ཙོང་ཁ་པ་ཟིག་གི་འདུག་ཆོག་ཏུ་བརྒྱ་ཆ་བརྒྱ་ཐམ་པ་ཡོང་ཡོད་ནི་མ་རེད།

དེའི་ཚོགས་སྐབས་ནི་སྐལ་བཟང་མ་སྐྱེས་ན་མ་རེད་ཟེར་ན་རེད། ད་ག་ཁོས་ཡ་ངོ་མ་གི་རྟོགས་སོང་བ་ན་རེད། རིག་པ་གཞོན་པའི་དུས་སུ་བསླབ་བ་ནི་དགུན་གྱི་དུས་སུ་གསོ་ཟེར་ན་རེད་ད་ག་དེའི་དུས་ཚོད་དུ་སོགས་གསང་འཛིན་ཡིན་ན་ལོ་ཆུང་ཆུང་ཡིན་དུས་ནས་གྲྭ་བ་ཟིག་བྱེད་རྒྱུ་ཟེར་ན་ཁུར་གེ་ཆུང་ཆུང་ཡིན་དུས་ནས་གྲྭ་བའི་སློབ་སྦྱོང་རག་གབ་ཅིག་ཡང་སློབ་གྲྭ་གཏང་རྒྱུ་ཟེར་ན་ཆུང་ཆུང་ཡིན་དུས་ནས་དངོས་གནས་དྲང་གནས་ཀྱི་སློབ་གྲྭ་བཏང་ན་ད་ལོ་གི་ད་མགུར་མ་ཡ་ད་ང་ཁྱོད་སེམས་གི་མི་ལོང་གི་ཁྱོད་ཏི་ཟ་གཏང་མི་ཐུབ་གི་རྐྱང་པོ་དེ་མི་ཡ་ཕྱི་རབས་པའི་ཤེས་ཡོན་སློབ་སྦྱོང་གི་ཐོག་ག་ཤུགས་རྒྱག་རྒྱུ་དེ་ལས་ཀ་ཆེན་པོ་ཟིག་མེད་གི་བསམ་གི་ད